བཀའ་བརྒྱུད་པ་ཡིས་ད་ལྟ་དཔའ་བོ་གཙུག་ལག་ཕྲེང་བ་ཟེར་ཡིན་ཏེ། རྗེ་རིན་པོ་ཆེ་ལ་དགག་པ་རྒྱག་མཁན་ཞིག་རེད་དགག་པ་ཞེ་དྲག་རྒྱག་མཁན་ཞིག་རེད་དཔའ་བོ་གཙུག་ལག་ཕྲེང་བ་ཟེར་ཡིན་ཏེ། ཨ་ཏི་ཁ་ཏི་ཏི་ཀརྨ་པ་རོལ་པའི་རྡོ་རྗེའི་ཡོན་ཏན་བཤད་པའི་སྐབས་ལ། རྣམ་ཐར་བཤད་པའི་སྐབས་ལ་ཀརྨ་པ་རོལ་པའི་རྡོ་རྗེ་དེ་ཁྱད་ཆོས་ཆེན་པོ་ཞེ་དྲག་ཡིན་པ་དང་མང་པོ་པའི་ཡོན་ཏན་ཆེན་པོ་ཡིན་པ། དེ་ཡི་སློབ་མ་ལ་ནི་དེ་འདྲ་བྱུང་བ། བློ་བཟང་གྲགས་པ་ལ་ཡང་ལོ་བཞི་རེ་དེ་ཁོ་དགེ་བསྙེན་སྡོམ་པ་གནང་བྱས་ནས་མ་འོངས་པ་ན་ཁྱོད་རང་ཐུབ་པའི་དབང་པོ་གཉིས་པ་ལྟ་བུ་ཞིག་ཡོང་གི་རེད་ཟེར་ནས་ལུང་བསྟན་ཡོད་རེད། དེ་ཡི་ཚུལ་གྱིས་བཀའ་དྲིན་ལ་བརྟེན་ནས།

བསྟན་པ་བཙུན་ནས་ད་སྐུ་མྱ་ངན་ལས་འདས་པའི་མཛད་པ་མ་མཛད་ཀྱི་བར་དུ་ཏུ་ཟེར་བ། དེ་ཡང་དེ་ནས་བླ་མའི་དྲིན་ལ་བརྟེན་ནས་བྱུང་བ་རེད། དགེ་བ་དེ་ཡང་དེ་ལྟ་བུ་དེ་ནས་ད་ལྟ་དེས་བརྩམས་པའི་རྟེན་འབྲེལ་བསྟོད་པ་དེ་བརྩམས་པའི་དགེ་བ་དེས་མཚོན་པའི་དུས་གསུམ་དུ་བསགས་པའི་དགེ་བ་ཚང་མ་མ་ལུས་པ་ཚང་མ་ཐམས་ཅད་དེ་ནས་དགེ་བའི་བཤེས་གཉེན་དམ་པས་རྗེས་སུ་འཛིན་པའི་རྒྱུ་ལ་སྔོན་རོལ་གྱི་བསྔོ་གི་ཡིན། དེ་ང་རང་ཚོའི་བསྔོ་བ་བླ་ན་མེད་པ་ཟེར་ཡས་དེ་གསུམ་ཡིན་ནས་ཅི་ཡོད་རེ་བ། བསྟན་པ་རྒྱས་པའི་དོན་དུ་བསྔོ་བ། སངས་རྒྱས་ཀྱི་གོ་འཕང་ཐོབ་པའི་དོན་དུ་བསྔོ་བ། ཨ་ནི་བླ་མས་རྗེས་སུ་འཛིན་པའི། རྒྱུ་ལ་བསྔོ་བ་སེར་སྣ་མི་ཏུ་རྫོགས་བགྲངས་ཏེ་བསྔོ་བ་ཡག་ཤོས་དེ་རེ་བ། ཕན་མཛད་དེ་ཡི་བསྟན་པ། ཕན་མཛད་དེ་ཡི་བསྟན་པ་སྲིད་པའི་མཐར་ངན་རྟོག་རླུང་གིས་རྣམ་པར་མི་གཡོ་ཞིང། བསྟན་པའི་ངང་ཚུལ་ཤེས་ནས་སྟོན་པ་ལ་ཡིད་ཆེས་རྙེད་པས་རྟག་ཏུ་གང་བར་ཤོག་ཟེར་དེ་ཡང། སྨོན་ལམ་དང་བསྔོ་བ་ཐོགས་སུ་བྱས་ཡིན་པ་རེད། ཕན་མཛད་དེ་ཡི་ཟེར་ཏེ་ཕན་པར་མཛད་པ་སྟེ་གདུལ་བྱ་ལ་མཐའ་གཅིག་ཏུ་ཕན་པར་མཛད་མཁན་དེ་སངས་རྒྱས་བཅོམ་ལྡན་འདས་ཁོ་ན་རེ་བ།

གཞན་ལས་ཁྱད་པར་དུ་འཕགས་པ་དེ་ག་རེ་ལ་བརྟེན་ནས་ཤེས་དགོས་རེ་ཟེར་ན་དེའི་བརྗོད་བྱ་ལ་བརྟེན་ནས་ཤེས་དགོས་འདུག་བརྗོད་བྱ་ལ་བལྟས་བྱས་ནས་ནི་རྗོད་བྱེད་དེ་ཡང་རྣམ་དག་ཡིན་པ་དེ་ཤེས་དགོས་ཀྱི་འདུག་མ་གཏོགས་གཞན་ཤེས་ཚུལ་ག་གེ་མི་འདུག་རྗོད་བྱེད་སྣང་བ་མཐུན་པ་ཙམ་གྱིས་སངས་རྒྱས་བཅོམ་ལྡན་འདས་ལ་ནི་བསྟན་པའི་ངང་ཚུལ་དེ་ཤེས་པ་ལ་འཇོག་གི་མ་རེད་བརྗོད་བྱ་ཡི་དོན་ལ་དཔྱད་པ་བྱས་བྱས་ནས་ནི་རྗོད་བྱེད་དེ་ལ་མི་སླུ་བ་དེ་ཤེས་རྗོད་བྱེད་དེ་དང་བརྗོད་བྱ་གཉིས་ཀ་ནི་མི་སླུ་བ་ཡིན་པ་དེ་བསྟན་པའི་ངང་ཚུལ་ཤེས་པ་རེད

དེ་ཡིན་ཙང་བདེན་བཞི་བླང་དོར་ཕྱིན་ཅི་མ་ལོག་པར་ཤེས། གཙོ་བོ་གཙོ་བོ་ནི་བདེན་བཞི་གཏན་ལ་འབེབས་དགོས་ཡས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི། བསྟན་པའི་ངང་ཚུལ་ཤེས་པའི་ཆེད་དུ་ཡིན་པ་རེད། བསྟན་པའི་ངང་ཚུལ་ཤེས་པ་ལ་བརྟེན་ནས་སྟོན་པ་དེ་ལ་ཡིད་ཆེས་བྱེད་དགོས་རེད། སྟོན་པ་ཚད་མར་འགྲུབ་དགོས་རེད། ད་ང་ཚོ་རྟོགས་བརྗོད་བདེན་ལུགས་པ་རྣམས་ལ། སྟོན་པ་སྔོན་ལ་ཚད་མའི་སྐྱེས་བུ་སྒྲུབ་བྱས་ནས་དེ་ཡི་བསྟན་པ་དེ་ཐར་འདོད་རྣམས་ཀྱི་འཇུག་ངོགས་སུ་ཤེས་དགོས་རེད་ཅེས་ནས་གཅིག་འདུག་པ།

ཨ་ནི་གཅིག་ལ་སྔོན་ལ་བསྟན་པའི་ངང་ཚུལ་ཤེས་ནས་སྟོན་པ་ཚད་མའི་སྐྱེས་བུ་ཡིན་པ་ཤེས་དགོས། གཅིག་ལ་སྟོན་པ་ཚད་མ་ཡིན་པ་སྔོན་ལ་སྒྲུབ་བྱས་ནས་གཞུག་ནས་བསྟན་པ་དེ་ཐར་འདོད་འཇུག་ངོགས་སུ་ཤེས་དགོས་ཟེར་བྱས། བསྟན་པའི་ངང་ཚུལ་ཤེས་པ་ཙམ་གྱིས་ཐར་འདོད་འཇུག་ངོགས་ལ་ཤེས་ཐུབ་ཀྱི་མེད་ཡིན་གྱིས་དཔེར་ན་ལམ་རིམ་ཆེན་མོ་ན་དེ་གསུངས་འདུག་བ། སངས་རྒྱས་ཀྱི་ཡོན་ཏན་གསུངས་ཆོས་ཀྱི་ཡོན་ཏན་དགེ་འདུན་གྱི་ཡོན་ཏན་སངས་རྒྱས་ཡོན་ཏན་ལ་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་དང་བཅས་པ་གང་ག་རེ་རེ་ནས་དྲངས་ཏེ་བཀོད་ལ་སངས་རྒྱས་དེ་འདྲ་བ་རྩ་ཆེན་པོ་ཡིན་པ་དེ་དེ་ལ་བརྟེན་ནས་ཧ་གོ་དགོས་རེད། དེའི་ཕྱིར་ཟེར་ན་དེས་གསུངས་པའི་དམ་པའི་ཆོས་དེ་ཡང་གྲོལ་བ་དོན་གཉེར་ལ་གོ་བ་བྱེད་དུ་མི་སླུ་བ་ཡིན་པ་དེ་དེས་ཤེས་འགྲོ་དགོས་རེད་ཟེར་ན།

བརྟེན་ནས་འབྱུང་བའི་དེ་ཉིད་གསལ་མཛད་པ་ཟེར་ཙང་རྟེན་འབྲེལ་ལུགས་འབྱུང་ལུགས་ལྡོག་ལ་སོགས་པ་རྟེན་འབྱུང་ཟབ་མོ། རྟེན་འབྲེལ་དེ་ཁོ་ན་ཉིད། དེ་ལྟ་བུ་དེ་ཉིད་གསལ་བར་མཛད་མཁན་གྱི། གསལ་བར་མཛད་པའི། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ལུགས་བཟང་པོ་དེ་སྐྱེ་བ་ནས་ཚེ་རབས་ཀྱི་བར་དུ་དཔེར་ན་རང་གི་ལུས་དང་སྲོག་ལ་ཡང་མི་ལྟོས་པར་བྱས་ནས་འཛིན་ཐུབ་པ་ཅིག་ཡོང་བར་ཤོག། རང་གི་ལུས་བློས་གཏོང་དགོས་བྱུང་སོང་ན་དེ་ལྟ་བུ་བྱས་འཛིན་ཐུབ་པ་ཅིག་དང་སྲོག་བློས་གཏོང་དགོས་བྱུང་སོང་ན་དེ་ལྟ་བུ་འཛིན་ཐུབ་པ་ཅིག།